བཅོ་བརྒྱད་པ་ཐོ་རངས་སྐར་ཆེན་ཤར་ཟིན་པ། དགེ་སྦྱོང་གའུ་ཏཱ་མའི་དྲན་ཤེས་ཀྱིས་ལེགས་པར་ཟིན་པའི་ངང་མཉམ་པར་བཞག་སྟེ་བཞུགས་པའི་མོད། ཁོང་གི་ལུས་སེམས་དང་དབུགས་ཀྱི་རྒྱུ་བ་ཐམས་ཅད་ཕྱོགས་ཡོངས་ནས་ངོ་བོ་གཅིག་ཏུ་གྱུར་པས། དེ་ལྟའི་དྲན་ཤེས་ཀྱི་ཉམས་ལེན་ལ་བརྟེན་ནས་བསམ་གཏན་གྱི་ཉམས་ལེན་དེ་ཉིད་ཆེས་རྨད་དུ་བྱུང་བའི་ནུས་པ་མཐུ་ཆེན་དུ་གྱུར། ནུས་པ་དེར་བརྟེན་ནས་སྐབས་དེར་ཁོང་གི་ཐུགས་རྒྱུད་གྱི་ཉམས་རྟོགས་དེ་ཉིད་ལུས་སེམས་ལ་འབད་མེད་དུ་འཇུག་ཐུབ་པ་བྱུང། དེའི་རྗེས་སུ་དེ་བས་ཀྱང་ཟབ་པའི་ཏིང་ངེ་འཛིན་ལ་མཉམ་པར་བཞག་པས་ཁོང་གིས་ད་ལྟའི་དུས་ཀྱི་སྐད་ཅིག་མ་ཉིད་དུ་གྲངས་ལས་འདས་པའི་སེམས་ཅན་དེ་དག་རང་ཉིད་ཀྱི་ཕུང་པོའི་སྟེང་དུ་ཡོད་པར་གཟིགས་པ་སྟེ། མདོར་ན་སྲོག་ཆགས་དང་གཏེར་རྫས་སྔོ་དྲེག་རྩི་ཤིང་དང་རྩྭ་རྩི་ཐོག་འབུ་སྲིན་གྱིས་མཚོན་སེམས་ཅན་དུད་འགྲོ་ལ་སོགས་པ་སྲོག་ལྡན་དང་སྲོག་མེད་བེམ་པོའི་རིགས་ཐམས་ཅད་རང་སྟེང་དུ་གཟིགས་སོ། འོན་ཀྱང་དེའི་སྐད་ཅིག་དེ་ཉིད་དུ་སེམས་ཅན་གཞན་རྣམས་རང་རང་སོ་སོའི་གནས་སྟངས་ཇི་བཞིན་ཡོད་པར་གཟིགས་ཤིང་རང་ཉིད་ཀྱི་སྐུ་སྐྱེ་སྔ་མ་དག་གི་སྐྱེ་འཆིའི་རིམ་པ་དག་ཀྱང་གསལ་བར་གཟིགས། མ་ཟད་འཛམ་གླིང་དང་སྐར་ཚོགས་སྟོང་ཕྲག་མང་པོའི་ཆགས་འཇིག་ལ་སོགས་པ་ཡང་གསལ་བར་གཟིགས་སོ། དེ་བཞིན་མངལ་སྐྱེས་དང་སྒོང་སྐྱེས། ཚག་ཤག་ལས་སྐྱེས་པ་སོགས་སེམས་ཅན་ཡོད་དོ་ཅོག་གི་བདེ་སྡུག་ཐམས་ཅད་ཚོར་ཞིང་མྱོང། ད་དུང་ཁོང་གིས་བདག་ཉིད་ཀྱི་ཕུང་པོའི་ཚོགས་པར་ཡོད་པའི་སྦུབ་ཕྲན་རེ་རེའི་སྟེང་ན་ལྷ་དང་མིའི་ཡུལ་དང་འདས་མ་ད་གསུམ་གྱི་ཆོས་ཐམས་ཅད་ཤོང་བར་གཟིགས། འདི་ནི་ཁོང་གི་མཚན་ཐུན་དང་པོའི་སྐབས་ཀྱི་དུས་ཡུན་དེའོ། གའུ་ཏཱ་མའི་ཏིང་ངེ་འཛིན་གྱི་ཉམས་ལེན་དེ་ཉིད་སྔར་བས་ཀྱང་ཇེ་ཟབ་ཏུ་ཕྱིན་པ་ན། བགྲང་བ་ལས་འདས་པའི་འཇིག་རྟེན་ཁམས་སྣ་ཚོགས་ཀྱི་དར་རྒུད་དང་ཆགས་འཇིག་སོགས་ཇི་ལྟ་བ་བཞིན་གཟིགས་ཤིང། སེམས་ཅན་གྲངས་ལས་འདས་པ་འདི་དག་གིས། སོ་སོའི་སྐྱེ་འཆི་གྲངས་ལས་འདས་པ་ཇི་ལྟར་བརྒྱུད་དེ་ཡོང་བ་ཡང་གཟིགས། ད་དུང་ཁོང་གིས་རྒྱ་མཚོའི་སྟེང་ནས་རྒྱུན་ཆད་མེད་པར་རྦ་རླབས་བྱེ་བ་འབུམ་ཕྲག་མང་པོ་ཡར་འཕྱོ་བ་དང་མར་འབབ་ཀྱི་ཡོད་ན་ཡང། རྒྱ་མཚོར་མཐོ་དམན་གྱི་འཕེལ་འགྲིབ་ཅི་ཡང་མེད་པ་བཞིན། སྐྱེ་བ་དང་འཆི་བ་དག་ཀྱང་ཕྱིའི་སྣང་ཚུལ་ཙམ་ལས་དོན་དུ་ནི་དེ་ལྟ་བུ་ཞིག་མ་ཡིན་པར་གཟིགས་སོ། གལ་ཏེ་རྦ་རླབས་འདི་དག་གིས་རང་ཉིད་ཀྱི་ངོ་བོ་ཆུ་ཡིན་པ་ཤེས་ཤིང་ཚོར་བར་གྱུར་ན། དེ་ཚོ་འཇིགས་སྣང་ཐམས་ཅད་ལས་རྣམ་པར་རྒྱལ་ཏེ་ནང་གི་ཞི་བདེ་འཁྲུངས་ཤིང་སྐྱེ་འཆིའི་ཕ་རོལ་ཏུ་སོན་པར་འགྱུར་རོ། ཉམས་རྟོགས་འདི་དག་ལ་བརྟེན་ནས་གའུ་ཏཱ་མ། སྐྱེ་འཆིའི་དྲ་བ་ལས་ཡོངས་སུ་གྲོལ་བས་ཞལ་ནས་འཛུམ་པ་མཛད། ཁོང་གི་འཛུམ་མདངས་དེ་ནི་མུན་ནག་ཁྲོད་ནས། མེ་ཏོག་ཅིག་གསར་དུ་བཞད་པ་ལ་སྒྲོན་མེའི་འོད་སྐོར་གྱིས། ཟེར་བརྒྱ་འཕྲོས་པ་དང་གཉིས་སུ་མེད། དོན་དམ་དུ་དེ་ལྟ་བུའི་ཁོང་གི་འཛུམ་མདངས་དེ་ནི་རང་རྒྱུད་ཀྱི་ཉོན་མོངས་པའི་སྒྲིབ་པ་མཐའ་དག་བཅོམ་ཞིང། ངོ་མཚར་རྨད་དུ་བྱུང་བའི་ཉམས་རྟོགས། རྒྱུད་ལ་འཁྲུངས་པའི་འཛུམ་མདངས་ཤིག་ཅིས་མ་ཡིན། གང་ལྟར། ཁོང་གིས་མཚན་ཐུན་གཉིས་པའི་སྐབས་དེ་ལྟའི་ཉམས་རྟོགས་མངོན་དུ་བྱས། སྐབས་དེ་དུས་ནམ་མཁའ་ནས་འབྲུག་སྒྲ་དིར་དིར་དུ་གྲགས་པ་དང་ཆབས་ཅིག་ནམ་མཁའ་ཡང་དུམ་བུ་གཉིས་སུ་བཏང་མི་ཡོང་ངམ་སྙམ་པའི་གློག་དམར་གྱི་འོད་ཞགས་ཆེ་ཆེར་འཁྱུག་བཞིན་གནམ་ལྕགས་ཐོག་གི་མདའ་མོ་ཞིག་ཀྱང་ཐོལ་གྱིས་འཕངས། དེ་བཞིན་སྤྲིན་ནག་ཆེ་ཆེར་འཐིབས་པའི་མཁའ་ལ་རྒྱུ་བའི་ཟླ་གཞོན་དང་སྐར་ཚོགས་ཀྱི་བཞིན་རས་དེ་ཡང་ཡོངས་སུ་བསྒྲིབས་ནས་དྲག་ཆར་བབས་ཏེ་གོའུ་ཏམ་ཆར་ཆུས་སྦངས་ན་ཡང། གཡོལ་ཟུར་ཙམ་ཡང་མ་གནང་བར་མུ་མཐུད་ཏིང་ངེ་འཛིན་ལ་མཉམ་པར་བཞག། དེ་ལྟར་གཡོ་འགུལ་ཙམ་ཡང་མ་གནང་བར་ཏིང་ངེ་འཛིན་གྱི་ཉམས་རྟོགས་ཏེ། དམིགས་པ་རང་སེམས་ལ་གཏད་པར། ཁོང་གིས་འགྲོ་བ་སེམས་ཅན་ཐམས་ཅད་སྡུག་བསྔལ་གྱིས་མནར་བར་བྱེད་པའི་རྒྱུ་རྐྱེན་གཙོ་བོ་དེ་ནི་ང་རང་ཚོས་སེམས་ཅན་ཀུན་ལ་གཅིག་མཚུངས་སུ་ཡོད་པའི་ཆོས་ཅན་ཐུན་མོང་བ་ཞིག་གིས་རང་ཉིད་མནར་བཞིན་པའི་གནས་ཚུལ་དེ་མ་ཤེས་པའི་དབང་ལས་བྱུང་བ་ཡིན་པར་གཟིགས་སོ། མདོར་ན། མ་རིག་པས་རྙོག་འཛིང་དང་དཀའ་སྡུག། འདོད་རྔམས། ཁོང་ཁྲོ། ཁེངས་དྲེགས། ཐེ་ཚོམ། ཕྲག་དོག། འཇིགས་སྣང་སོགས་སྡུག་བསྔལ་གྲངས་ལས་འདས་པ་ཞིག་སྐྱེད་པར་བྱེད་པས་མ་རིག་པ་ནི་སྡུག་བསྔལ་ཐམས་ཅད་ཀྱི་རྩ་བ་ཡིན། ནམ་ཞིག་ང་ཚོས་རང་སེམས་ཞི་བར་བྱས་ཏེ་ཆོས་ཐམས་ཅད་ཀྱི་དོན་དང། དངོས་པོའི་གནས་ལུགས་འཚོལ་བ་ལ་གཟབ་ནན་གྱིས་བརྟག་ཐུབ་ཚེ། སྡུག་བསྔལ་དང་སེམས་འཚབ་ཐམས་ཅད་རྨེག་མེད་དུ་བཅོམ་ཞིང་བཟོད་བསྲན་དང་བྱམས་བརྩེ་སོགས་མངོན་དུ་བྱས་ནས་གནས་ལུགས་རྟོགས་པའི་གོ་འཕང་ཐོབ་ཐུབ་པ་ཡིན་ནོ། སྐབས་དེར་དགེ་སྦྱོང་གོའུ་ཏམས་ཤེས་རབ་མེད་ན། བྱམས་སེམས་མཚན་ཉིད་པ་ཞིག་འོང་མི་ཐུབ་པར་གཟིགས་པས་ཤེས་རབ་དང་བྱམས་སེམས་གཉིས་ངོ་བོ་གཅིག་ཏུ་གཟིགས་སོ། སྐྱེ་བོ་སོ་སོའི་མོས་ཁམས་སམ་གཤིས་རྒྱུད་ནི་སོ་སོའི་རགས་པའི་ལུས་ཕུང་དང་སེམས་ཚོར་དྲག་པོ། དེ་བཞིན་སྤྱི་ཚོགས་ཀྱི་གནས་སྟངས་སོགས་ལས་བྱུང་བའི་འབྲས་བུ་ཞིག་ཡིན་སྟབས། ནམ་ཞིག་ང་ཚོས་དེའི་གནས་ལུགས་ལེགས་པར་རྟོགས་པ་ན། གཞན་གྱིས་ང་ཚོའི་ཐོག་ཏུ་སྤྱོད་ལམ་རྩུབ་པོ་བསྟན་ན་ཡང། ང་ཚོས་མི་དེའི་བྱུང་བ་དང་སེམས་ཁམས་སྤྱི་ཚོགས་ཀྱི་གནས་སྟངས་སོགས་ལ་བསྒྱུར་བཅོས་ཀྱི་རོགས་རམ་བྱེད་རྒྱུར་འབད་བརྩོན་བྱེད་པ་ལས་ཁོ་ལ་ཞེ་འཁོན་སོགས་གཏན་ནས་བྱེད་མི་སྲིད། ཤེས་རབ་ཀྱི་གོ་རྟོགས་ཡར་འཕེལ་བ་ན་དེ་ལ་བརྟན་པའི་བྱམས་པ་དང་སྙིང་རྗེ་ངང་གིས་འཕེལ་འོང་ཞིང་རིམ་པས་ཡང་དག་པའི་ལས་ལ་འཇུག་ཐུབ། དེ་ནས་བྱམས་བརྩེ་གོང་མཐོར་སྤེལ་བ་ལ་ངེས་པར་དུ་ཤེས་རབ་ལ་འཇུག་དགོས་ཏེ། ཤེས་རབ་ནི་ཐར་པའི་གོ་འཕང་གི་སྒོ་ཆེན་འབྱེད་པའི་ལྡེ་མིག་དེ་ཡིན་ནོ། དེས་ན་གནས་ཚུལ་ཞིག་འཁྲུལ་པ་མེད་པ་གསལ་པོར་རྟོགས་པ་ལ་འཆར་ཡན་ཙམ་མ་ཡིན་པར། ངེས་པར་དུ་མི་ཚེ་འདི་དང་དངོས་སུ་འབྲེལ་བ་ཡོད་པའི་དྲན་ཤེས་བརྟན་པོ་བསྟེན་དགོས། དེ་ལྟར་བྱས་ཚེ་རང་ཉིད་ཀྱི་ཕྱི་ནང་གི་གནས་ཚུལ་ངོ་མ་གང་ཡིན་པ་མཐོང་བ་ལ་ཁྱད་ཞུགས་པ་ཡིན། དྲན་ཤེས་ཀྱི་ཉམས་ལེན་བསྟེན་ན་ཡུལ་ལ་གཏིང་ཟབ་ཏུ་འཇུག་པའི་ནུས་པ་ཆེ་ཆེར་བརྟན་པས་ང་ཚོས་ཡུལ་གང་ཡང་རུང་བའི་སྙིང་པོ་དེར་གཏིང་ཟབ་ཀྱིས་བརྟག་ཐུབ་ཚེ། ཡུལ་ཁོ་རང་གི་ངོ་བོ་རང་བཞིན་གྱིས་གསལ་འོང། དེས་ན། འདི་ནི་དྲན་པ་དང་ཤེས་བཞིན་ཀྱི་གསང་བའི་གཏེར་ཞིག་སྟེ། འདིས་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་འཁྲིད་པར་བྱེད་དོ། མིའི་མི་ཚེ་ནི་ཡང་དག་པའི་ལྟ་བ་དང་ཡང་དག་པའི་རྟོག་པ། ཡང་དག་པའི་ངག། ཡང་དག་པའི་ལས་ཀྱི་མཐའ། ཡང་དག་པའི་འཚོ་བ། ཡང་དག་པའི་རྩོལ་བ། ཡང་དག་པའི་དྲན་པ། ཡང་དག་པའི་ཏིང་ངེ་འཛིན་རྣམས་ལ་བརྟེན་ནས་འོད་སྟོང་ལྡན་པ་ཞིག་ཏུ་འགྱུར་དགོས་སྟབས། དགེ་སྦྱོང་གོའུ་ཏམས་ལམ་འདི་དག་ལ་འཕགས་ལམ་ཡན་ལག་བརྒྱད་ཅེས་བཏགས་སོ། དགེ་སྦྱོང་གོ་ཏ་མས་སེམས་ཅན་ཐམས་ཅད་ཀྱི་སེམས་རྒྱུད་ལ་ལེགས་པར་གཟིགས་ཤིང་ཟབ་ཅིང་བརླིང་བའི་ཏིང་འཛིན་ལ་མཉམ་པར་བཞག་པ་ན། ཁོང་གིས་སེམས་ཅན་དེ་དག་ས་ནི་གང་ཞིག་ཏུ་ཡོད་མེད་ལ་མ་ལྟོས་པར། སེམས་ཅན་དེ་རྣམས་ཀྱི་སྡུག་བསྔལ་གྱི་སྨྲེ་སྔགས་དང་དགའ་སྤྲོ་ཡི། དགོད་སྒྲ་སོགས་རེ་རེ་ནས་གསན་འོངས་པས། མདོར་ན་སེམས་ཅན་ཐམས་ཅད་ཀྱི་སེམས་ཤེས་པའི་ཡེ་ཤེས་ཏེ་གཞན་སེམས་ཤེས་པའི་མངོན་ཤེས་ཐུགས་རྒྱུད་ལ་འཁྲུངས་སོ། དེ་བཞིན་ལྷ་ཡི་མིག་གི་མངོན་ཤེས་དང་རྣ་བའི་མངོན་ཤེས་གཉིས་ཐོབ་པར་མ་ཟད། སྐུ་གཟུགས་ཀྱི་གཡོ་འགུལ་ཙམ་ཡང་གནང་མི་དགོས་པར་ས་ཐག་རིང་ཐུང་གང་སར་འབྱོན་ཐུབ་པའི་ཐུགས་ནུས་ཡོངས་སུ་རྫོགས་པ་ཐོབ། དེ་དུས་མཚན་གྱི་ཐུན་གསུམ་པའི་མཇུག་ཙམ་ལ་ཁེལ་ཡོད། སྐབས་དེར་མཁའ་དབྱིངས་ནས་འབྲུག་སྒྲ་སྒྲོག་བཞིན་པ་དེ་ཡང། མཚམས་ཆད་ཅིང་སྤྲིན་གྱི་ཕུང་པོ་དག་ཀྱང་ཕྱིར། རང་སར་ཡལ་བས་ཟླ་བ་གཞོན་ནུའི། འཛུམ་ཞལ་དང་སྐར་ཚོགས་རྣམས་ཀྱང་ཁྲ་ལམ་མེར་མངོན་པར་གྱུར། དེ་ནས་གོ་ཏ་མས་རང་ཉིད་ཚེ་རབས་སྟོང་ཕྲག་དུ་མར་བཙོན་ཁང་ཞིག་ཏུ་བཀག་ཉར་བྱས་ན་ཡང་ད་གཟོད་བཙོན་ཁང་དེ་ནས་ཐར་བར་མཁྱེན། བཙོན་ཁང་དེའི་བཙོན་བདག་ནི་རྨོངས་པ་མ་རིག་པ་ཉིད་ཡིན་ཏེ། དཔེར་ན། སྤྲིན་ནག་གི་ཡོལ་བས་ཟླ་གཞོན་དང་སྐར་ཚོགས་ཀྱི་ཞལ་རས་བསྒྲིབས་པ་ཇི་བཞིན། རྨོངས་པ་མ་རིག་པས་ཀྱང་རང་སེམས་སྒྲིབ་པར་བྱེད། དེ་ལྟར་རྫོགས་མཐའ་བྲལ་བའི་རྣམ་རྟོག་ཕྱིན་ཅི་ལོག་གི་རླབས་ཕྲེང་ཡོངས་སུ་དཀྲུགས་ཏེ་རྟོག་པས་སྒྲོ་བཏགས་ནས་དངོས་པོའི་གནས་ཚུལ་རྣམས་ལ་ཡུལ་དང་ཡུལ་ཅན་དང་བདག་དང་གཞན། ཡོད་པ་དང་མེད་པ། སྐྱེ་བ་དང་འཆི་བ་སོགས་ཐམས་ཅད་ངོ་བོ་ཐ་དད་དུ་དབྱེ་བར་བྱེད་ཅིང། དེ་ལ་བརྟེན་ནས་ཚོར་བ་དང་སྲེད་པ་དང་ལེན་པ་དང་སྲིད་པ་སོགས་ལྟ་སྟངས་ནོར་བའི་བཙོན་ཁང་རྣམས་སྐྲུན་པར་བྱེད་དོ། དེ་ནས་སྐྱེ་རྒ་ན་འཆིའི་སྡུག་བསྔལ་གྱི་བཙོན་ཁང་གི་རྩིག་གྱང། ཇེ་མཐུག་ཏུ་གཏོང་ན་ཡང་འུ་ཚོར་ཐབས་ལམ་གཅིག་ཉིད་ཡོད་པ་དེ་ནི་བཙོན་བདག་དེ་ཉིད་འཇུ་བཟུང་བྱས་ཏེ་དེའི་གདོང་རིས་ངོ་མ་མཐོང་ཐབས་བྱེད་རྒྱུ་དེ་ཡིན། འོ་ན། དེའི་ནང་དོན་གང་ཞེ་ན། བཙོན་བདག་དེ་ནི་རྨོངས་པ་མ་རིག་པ་ཉིད་ཡིན་པས། འུ་ཅག་གིས་འཕགས་ལམ་ཡན་ལག་བརྒྱད་ལ་བརྟེན་ནས་རྨོངས་པ་མ་རིག་པ་དེ་སྤོང་བའམ། དེ་ལས་ཐར་བར་བྱེད་དགོས་པ་དེ་ཡིན། ནམ་ཞིག། བཙོན་བདག་མེད་པར་གྱུར་པ་ན་བཙོན་ཁང་དེ་ཡང་རང་བཞིན་གྱིས་མེད་འགྲོ་བས་དུས་ནམ་ཡང་བསྐྱར་སྐྲུན་བྱེད་མི་ནུས། དགེ་སྦྱོང་གོ་ཏ་མས་ཞལ་འཛུམ་པ་དང་བཅས་གསུང་སྐད་ཤུབ་བུས་སྨྲས་པ། ཡ། བཙོན་དར། ད་ངས་ཁྱོད་རང་མཐོང་སོང། ཁྱོད་ཀྱིས་སྔོན་ཆད་ཚེ་རབས་ཀྱི་ཕྲེང་བ་ཅི་ཙམ་ཞིག་ལ་ང་སྐྱེ་འཆིའི་བཙོན་ཁང་དུ་བཙུད་ཡོད་དམ། འོན་ཀྱང་ད་ལྟའི་སྐབས་ངས་ཁྱོད་ཀྱི་གདོང་རིས་ངོ་མ་དེ་གསལ་ཞིང་གསལ་བར་མཐོང་སོང་བས་དུས་ད་ནས་བཟུང་ཁྱོད་ཀྱིས་ང་བཙོན་ཁང་དུ་ནམ་ཡང་བཙུད་མི་ཐུབ་ཅེས་གསུངས། དེ་ནས་ཁོང་གིས་སྤྱན་གྱིས་ནམ་མཁར་གཟིགས་པ་ན། ཆེས་ཆེ་བའི་རྡོ་རྗེ་ཕ་ལམ་ཞིག་འོད་ཆེམ་ཆེམ་དུ་ཤར་བ་ཇི་བཞིན། གནམ་མཐའ་དེར་ཐོ་རངས་སྐར་ཆེན་ཤར་ཟིན་པ་གཟིགས། ཁོང་དེ་སྔོན་བྱང་ཆུབ་ཤིང་དྲུང་དུ་བཞུགས་སྐབས་ཁོང་གིས་སྐར་ཆེན་དེ་ཉིད་ལན་གྲངས་དུ་མ་གཟིགས་མྱོང་ན་ཡང། ཉིན་དེའི་ཞོགས་པར་ཁོང་གིས་གཟིགས་པའི་སྐར་ཆེན་དེ་ནི་ཉིན་དེར་གསར་དུ་གཟིགས་པ་ལྟ་བུ་ཞིག་སྟེ། བཅོམ་ལྡན་འདས་ཀྱིས་དགའ་སྤྲོའི་འཛུམ་མདངས་བཞད་པ། ཇི་བཞིན་འོད་མདངས་རྣམ་པར་བཀྲ་བའི་སྐར་ཆེན་ཞིག་གོ། དེ་ལྟར་གཞོན་ནུ་དོན་གྲུབ་ཀྱིས་ཐུགས་བརྩེ་ཆེན་པོས་ཐོ་རངས་སྐར་ཆེན་ལ་གཟིགས་ཏེ་སྨྲས་པ། སེམས་ཅན་ཐམས་ཅད་ཚེ་རབས་ནས་ཚེ་རབས་སུ་སྐྱེ་འཆིའི་སྡུག་བསྔལ་གྱི་རྒྱ་མཚོའི་ཀློང་དུ་ཚུད་ཡོད་ན་ཡང། སེམས་ཅན་སོ་སོའི་རྒྱུད་ན་ཐམས་ཅད་མཁྱེན་པའི་ཡེ་ཤེས་ཀྱི་ས་བོན་མངའོ་ཞེས་གསུངས། གཞོན་ནུ་དོན་གྲུབ་ཀྱིས། རང་གིས་སངས་རྒྱས་ཀྱི་གོ་འཕང་མངོན་དུ་བྱས་པ་མཁྱེན་པས་དེ་ལྟ་བུའི་བླ་ན་མེད་པའི་ཞི་བདེའི་སྐལ་བཟང་ཉམས་སུ་མྱོང་ཞིང་བཞུགས་སོ། དེ་ནས་གཞོན་ནུ་དོན་གྲུབ་ཀྱིས་དེ་སྔོན་དཀའ་ཐུབ་དང་བློ་ཕམ་ཡིད་ཆད་སོགས་ཀྱི་འཚོ་བའི་ཁྲོད་ཐར་ལམ་བཙལ་བའི་ལོ་དུས་ཀྱི་བརྒྱུད་རིམ་དང། རང་ཉིད་ཀྱི་ཡབ་ཆེན་ཡུམ་ཆེན་ཨ་སྲུ་གྲགས་འཛིན་མ་སྲས་སྒྲ་གཅན་འཛིན་མཆེད་གྲོགས་དག་གིས་གཙོས་ཕོ་བྲང་དང་སེར་སྐྱའི་གཞིར་གནས་པའི་ཡུལ་མི་རྣམས་དང་ལྷག་པར་ཤཱཀྱའི་རྒྱལ་ཕྲན་ན་ཆེས་དཀའ་སྡུག་དང་དབུལ་ཕོངས་ཀྱི་འཚོ་བའི་ཁྲོད་འཚོ་ཞིང་གནས་པའི་ཡུལ་མི་ཉམ་ཐག་རྣམས་དང། དམིགས་བསལ་ཉམ་ཐག་པའི་གྲོང་གསེབ་ཀྱི་བྱིས་པ་ཚོའི་སྐོར་ལ་ཐུགས་བསམ་བཞེས། ཁོང་གིས་དེ་སྔོན། ཁོ་བོས་བླ་ན་མེད་པའི་ཡེ་ཤེས་མངོན་དུ་བྱས་པ་ན་སེམས་ཅན་ཐམས་ཅད་སྡུག་བསྔལ་ལས་སྒྲོལ་སླད། རང་ཉིད་ཀྱིས་གང་མངོན་དུ་བྱས་པའི་ཡེ་ཤེས་དེ་ཉིད། ཁོང་རྣམས་ལ་བསྟན་པར་བྱའོ། ཞེས་གཡར་དམ་མཛད་ཡོད་པ་ཇི་བཞིན་ཁོང་གི་གཏིང་ཟབ་ཀྱི་ཉམས་རྟོགས་ལས་སེམས་ཅན་ཐམས་ཅད་ལ་དམིགས་པའི་བྱམས་བརྩེ་ཟབ་མོ་འཁྲུངས་སོ། གཙང་འགྲམ་གྱི་སྤང་ལྗོངས་ངོས་སུ། ཞོགས་པའི་ཉི་གཞོན་གྱི་ཟེར་ཕྲེང་འཕྲོས་པ་དང་ལྷན་དུ་ཚོན་མདོག་རྣམ་པར་བཀྲ་བའི་མེ་ཏོག་སྣ་ཚོགས་བཞད་འདུག་ཅིང། ལྗོན་ཤིང་གི་ལོ་འདབ་གསེབ་ནས་ཉི་གཞོན་གྱིས་བྲོ་གར་འཁྲབ་པ་དང། ཆུ་བོའི་གཞུང་ནས་ཉི་ཟེར་གྱི་འཚེར་མདངས་ལམ་ལམ་དུ་འཁྱུག་གིན་གདའ། ཁོང་གི་ཐུགས་རྒྱུད་ཀྱི་ཟུག་རྔུ་མཐའ་དག་གཏན་ཡལ་དུ་ཕྱིན་པ་ན། མི་ཚེའི་མཚར་སྡུག་ཡོངས་རྫོགས་རང་བཞིན་གྱིས་མངོན་འོང་བས། བྱ་དངོས་མཐའ་དག་ཡ་མཚར་གསར་བྱུང་ལྟ་བུར་སྣང་བ་སོགས་སྔོ་ཞིང་དྭངས་པའི་ནམ་མཁའ་དང། འཕྱོ་ཡན་ལྡིང་སྐོར་དུ་རྒྱུ་བའི་སྤྲིན་དཀར་ལེབ་མོ་སོགས་ཅི་འདྲའི་ངོ་མཚར་བའི་རང་བཞིན་ཞིག་དང། ཁོ་བོ་རང་ཉིད་ཀྱིས་མཚོན་འཇིག་རྟེན་གྱི་ཁམས་འདི་ཡང་གསར་དུ་བསྐྲུན་པ་ལྟ་བུར་གཟིགས་སོ། སྐབས་དེར་མ་ཧེ་འཚོ་སྐྱོང་བ། ཁྱེའུ་བཀྲ་ཤིས་གཞོན་ནུ་དོན་གྲུབ་ཀྱི་དྲུང་དུ་བཅར་བར། ཁོང་གིས་ཁྱེའུ་བཀྲ་ཤིས་རང་ཉིད་ཀྱི་ཕྱོགས་སུ་ཡོང་བ་གཟིགས་པས་ཞལ་འཛུམ་ཙམ་གནང། གློ་བུར་དུ་ཁྱེའུ་བཀྲ་ཤིས་ཀྱིས་འགྲོ་མཚམས་བཞག་སྟེ་ཁ་ཡང་ཆེ་ཐག་ཆོད་ཅིག་གདངས་ནས་གཞོན་ནུ་དོན་གྲུབ་ལ་མིག་གིས་ཕུར་ཚུགས་སུ་བལྟས་ཏེ་བསྡད་པར། གཞོན་ནུ་དོན་གྲུབ་ཀྱིས། ཝེ་བཀྲ་ཤིས་ཞེས་བོས་པར་ཁྱེའུ་བཀྲ་ཤིས་ཀྱི་དྲན་པ་སླར་རྙེད་པ་ལྟར་གྱུར་ཏེ། སློབ་དཔོན་ལགས། ཞེས་ལན་ཕུལ་ཞིང། ལག་ཟུང་ཐལ་མོ་དང་བཅས་མགོ་བོ་དུད་ནས་གུས་ཞབས་ཞུས། དེ་ནས་ཁོས་གཞོན་ནུ་དོན་གྲུབ་ཀྱི་ཕྱོགས་སུ་གོམ་པ་འགའ་སྤོས་ན་ཡང། ཡང་བསྐྱར་འགྲོ་མཚམས་བཞག་སྟེ་ཧང་སང་བའི་འཚེར་སྣང་ལྟ་བུ་ཞིག་དང་བཅས་གཞོན་ནུ་དོན་གྲུབ་ལ་མིག་གིས་ཅེར་ནས་བསྡད་ཅིང། ཁོའི་སྤྱོད་ལམ་དེ་ཡང་བཟོད་མི་བདེ་བ། ཚ་གི་ཚི་གིའི་རྣམ་པ་དང་བཅས་མགྲིན་པ་བརྣངས་བཞིན་དུ། སློབ་དཔོན་ལགས་ཁྱེད་ནི་སྔར་དང་མི་འདྲ་བར་དེ་རིང། ཆེས་དམིགས་བསལ་བ་ཞིག་རེད་འདུག་ཅེས་ཞུས། གཞོན་ནུ་དོན་གྲུབ་ཀྱིས་ཁྱེའུ་བཀྲ་ཤིས་ལ་ཁོང་གི་མདུན་དུ་ཚུར་ཤོག། གསུངས་ནས་ཕྱག་ཟུང་གིས་ཁྱེའུ་བཀྲ་ཤིས་ལ་འཇུས་ཏེ། ང་ལ་དེ་རིང་ཐུན་མོང་མིན་པའི་ཁྱད་ཆོས་ཅི་ཞིག་འདུག་ཅེས་གསུངས་པར། ཁྱེའུ་བཀྲ་ཤིས་ཀྱིས་གཞོན་ནུ་དོན་གྲུབ་ལ་མིག་གིས་ཧུར་རེར་ལྟ་བཞིན། དེ་ངས་བཤད་ཤེས་པ་མི་འདུག། གང་ལྟར་མ་འདྲ་བ་ཞིག་ནི་འདུག། འོ་རེད་ཁྱེད་རང། ཁྱེད་རང་ནམ་མཁའི་སྐར་ཆེན་ཞིག་དང་འདྲ་བར་འདུག་ཅེས་ཞུས་པར། གཞོན་ནུ་དོན་གྲུབ་ཀྱིས་ཁྱེའུ་བཀྲ་ཤིས་ཀྱི་མགོར་ཕྱག་གིས་བྱིལ་བྱིལ་གནང་སྟེ་སྨྲས་པ། དེ་འདྲ་རེད་འདུག་གམ། དེ་མ་ཡིན་པའི་ཁྱད་ཆོས་ཅི་ཞིག་འདུག་ཅེས་བཀའ་འདྲི་གནང་བར། ཁྱེའུ་བཀྲ་ཤིས་ཀྱིས། ཁྱེད་ནི། གསར་དུ་བཞད་མ་ཐག་པའི་མེ་ཏོག་པད་མ་ཞིག་དང་མཚུངས། མ་ཟད། མ་ཟད། ག་ཡ། རི་བོའི་ཕྲག་པ་ནས་ཤར་འོང་བའི་ཟླ་བའི། བཞིན་རས་དང་ཡང་འདྲ། ཞེས་ཞུས། དེ་ནས་གཞོན་ནུ་དོན་གྲུབ་ཀྱིས་ཁྱེའུ་བཀྲ་ཤིས་ཀྱི་མིག་ཟུང་ལ་ཕུར་ཚུགས་སུ་གཟིགས་ཏེ། ཡ་བཀྲ་ཤིས། དེ་རིང། ཁྱེད་སྙན་ངག་པ་ཞིག་ཏུ་གྱུར་འདུག་པ་ཅི་རེད། འོ་རེད། ཁྱེད་ཀྱིས་ང་ལ་ཤོད་དང། ཁྱེད་དེ་རིང་སྔ་པོ་འདི་འདྲ་ཞིག་ནས་ཅིའི་ཕྱིར་འདིར་ཡོང་བ་ཡིན། ཁྱེད་ཀྱི་མ་ཧེ་ཚོ་གང་དུ་ཡོད་ཅེས་གསུངས་པར་ཁྱེའུ་བཀྲ་ཤིས་ཀྱིས་ཕྱུགས་རའི་ནང་བེའུ་བཅུག་ཡོད་པ་ལས་མ་ཧེ་གཞན་རྣམས་དེ་རིང་ཞིང་རྨོ་སར་ཁྲིད་སོང་བས་ང་རང་གུང་སེང་ཡིན། ཞེས་གནས་ཚུལ་རྣམས་འགྲེལ་བཤད་ཞུས། ཉིན་དེར་ཁྱེའུ་བཀྲ་ཤིས་ལ་རྩྭ་འཐུ་རྒྱུ་ལས་གཞན་པའི་ལས་འགན་གང་ཡང་མེད། སྔ་ནུབ་ཀྱི་མཚན་མོ་དེ་ཁྱེའུ་བཀྲ་ཤིས་དང་ཁོང་གི་གཅུང་པོ་གཅུང་མོ་རྣམས་དིར་དིར་དུ་བསྒྲགས་པའི་འབྲུག་སྐད་ཅིག་གིས་གཉིད་དཀྲོགས་ཤིང། ཆར་ཆུ་མི་ཚོགས་པའི་ཁང་ཀླད་ནས་ཐིགས་པ་བརྒྱབ་སྟེ། ཁོང་ཚོའི་ཉལ་ཆས་ཚང་མ་རློན་རྐྱང་དུ་གྱུར། ཁོང་ཚོས་དེ་ལྟ་བུའི་འཇིགས་སུ་རུང་བའི་དྲག་ཆར་ཞིག་དེ་སྔོན་ཡེ་ནས་མཐོང་མྱོང་མེད་སྟབས། ཁོང་གཅེན་གཅུང་ཚོས་ནགས་ཀླུང་ཁྲོད་དུ་བཞུགས་པའི་གཞོན་ནུ་དོན་གྲུབ་ལ་སེམས་ཁྲལ་བྱས། ཁོང་ཚོ་སླར་ཡང་གཉིད་ཉལ་ཕྱིར་དྲག་ཆར་མཚམས་མ་ཆད་ཀྱི་བར་དུ་སྡོད་ས་གཅིག་ཏུ་སྡེབ་ཚང་བྱས་ཏེ་བསྡད། ཞོགས་པ་ནམ་ལངས་མ་ཐག་ཁྱེའུ་བཀྲ་ཤིས་མ་ཧེ་འདོགས་སའི་ཕྱུགས་རར་བརྒྱུགས་ཏེ་ཟོར་བ་དང་ཁུར་ཤིང་བླངས་ནས་གཞོན་ནུ་དོན་གྲུབ་བདེ་ཆམ་མེ་ཡིན་མིན་ལྟ་བར་ནགས་ཁྲོད་དུ་རྒྱུགས། གཞོན་ནུ་དོན་གྲུབ་ཀྱིས་ཁྱེའུ་བཀྲ་ཤིས་ཀྱི་ལག་པ་འཇུས་ཏེ་སྨྲས་པ། དེ་རིང་ནི་ངའི་མི་ཚེའི་ཁྲོད་ཀྱི་ཆེས་དགའ་སྤྲོ་ལྡན་པའི་ཉིན་མོ་ཞིག་ཡིན་པས། ཁྱེད་ཀྱིས་བསྒྲུབ་ཐུབ་ན་དེ་རིང་ཉིན་རྒྱབ་ཕྲུ་གུ་ཚང་མ་བྱང་ཆུབ་ཤིང་དྲུང་དུ་ཁྲིད་ཡོང་རོགས། མ་ཟད་ཁྱེད་ཀྱི་གཅུང་པོ་དང་གཅུང་མོ་ཚོ་ཡང་འདིར་འཁྲིད་རྒྱུ་མ་བརྗེད་པར་གྱིས། འོན་ཀྱང་སྔོན་ལ་ཁྱེད་མ་ཧེ་ཚོའི་མཚན་གཟན་རྩྭ་ཀུ་ཤ་འབྲེག་པར་སོང་ཞིག་ཅེས་གསུངས། དེ་ནས་གཞོན་ནུ་དོན་གྲུབ་ག་ལེ་ག་ལེར་གཙང་འགྲམ་དུ་ཉི་མ་བསུ་བར་བྱོན་པ་དང་ཆབས་ཅིག་ཁྱེའུ་བཀྲ་ཤིས་དགའ་སྤྲོའི་ངང། རྒྱུག་མ་འདུར་གྱིས་ཕྱིར་ལོག་སོང་ངོ།